དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ། རབ་གནས་ཆུ་མོ་ཡོས་ཀྱི་ལོ་གི། བོད་ཟླ་བཅུ་བའི་ཚེས་པ་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི། ཟླ་བ་བཅུ་གཅིག་གི་ཚེས་སུམ་བཅུ་ཐམ་པ། གཟའ་ཕུར་བུ་རེ། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ། རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི། ཨ་མདོ་བོད་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང་ལྔ་བརྒྱ་ར་སུམ་ཅུ་སོ་གསུམ་ལ་གཏན་འབེབས་ཡོང་བའི་རྒྱབ་སྐྱོར་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ཞིག་གི་ནང། སྨན་པ་བསྟན་པ་ཆོས་འཕེལ་ལགས་ནས་བོད་ཀྱི་སྨན་རྩིས་ཁང་དེར་སྨན་པ་དང་སློབ་སྤྱི་བཅས་མི་ལོ་སུམ་ཅུ་ལྷག་གི་རིང་ལ་གནང་སྟེ། འདི་ལོ་རྒས་ཡོལ་དུ་ཕེབས་པ་གི་མི་ཚེའི་ལོ་རྒྱུས་སྐོར་གི་གནས་ཚུལ་ཞིག་ཡོད།
མཇུག་ཏུ། བོད་མི་ཆབ་སྲིད་བཙོན་ཟུར་དང་དེའི་འབྲེལ་ཡོད་འབྲེལ་ཆགས་དང་བཅས་པ། Australia གི་ནང་གནས་སྤོར་གྱི་ལས་གཞི་གི་བྱུང་རིམ་དང་འབྲེལ་བའི་གནས་ཚུལ་གྱི་སྐོར་གླེང་མོལ་བྱས་པའི་ལེ་ཚན་དང་བཅས། རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང་ལྔ་བརྒྱ་ར་སུམ་ཅུ་སོ་གསུམ་ལ་གཏན་འབེབས་ཡོང་བའི་རྒྱབ་སྐྱོར་གནང་འདུག་ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་ཕྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་དགུ་གི་ཉིན་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་གྱི་ཐོག་ལ་བགྲོ་གླེང་གནང་བའི་སྐབས་ཚོགས་ཆུང་གི་ཚོགས་གཙོ་སྤྱི་མཐུན་ཚོགས་པ་གི་གྲོས་ཚོགས་འཐུས་མི་མར་ཁོ་མི་ཁ་ཁ་བོ་མཆོག་གིས་ཁྲིམས་འཆར་འདི་བཞིན་དམངས་གཙོ་ཆབ་སྲིད་ཚོགས་པ་གི་གྲོས་ཚོགས་འཐུས་མི་འཇིམ་མི་ཁི་གྷོ་ཝརན་མཆོག་དང་མཉམ་ལས་ཀྱིས་འདོན་སྤེལ་གནང་བའི་ཁྲིམས་འཆར་ཞིག་ཡིན་པས་འདི་ནི་གྲོས་ཚོགས་གོང་འོག་དང་ཆབ་སྲིད་ཚོགས་པ་གཉིས་ཀ་གི་འཐུས་མི་གི་རྒྱབ་སྐྱོར་ཡོད་པ་ཞིག་ཡིན་པ་གསུང་བ་དང་མཉམ་དུ་ཚོགས་ཆུང་གི་རྒྱབ་སྐྱོར་དང་འབྲེལ་རྒྱབ་གཉེར་བྱས་ཤིང་ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ལྷན་ཚོགས་དེའི་སར་ཚོགས་ཆུང་གི་ཚོགས་གཙོ་དང་ཚོགས་མི་མཐོ་གྲས་གཞན་ཡང་ཚོགས་མི་བཅས་ཀྱིས་ཁྲིམས་འཆར་འདིའི་ཐོག་བགྲོ་གླེང་གནང་ཡུལ་དུ་བཅར་བའི་བོད་མིའི་སྐུ་ཚབ་རྣམས་ལ་དགའ་བསུ་བྱས་ཁར་གོང་ས་མཆོག་ལ་འཚམས་འདྲི་ཞུ་རོགས་ཞེས་བརྡ་ལན་ཡང་ཕུལ་ཡོད་པ་མ་ཟད་ཚོགས་གཙོ་མ་ཁོ་མཆོག་གིས་གོང་ས་མཆོག་གི་མ་འོངས་སྐུའི་ཡང་སྲིད་འདི་ཉིད་རྒྱ་ནག་ནང་འཁྲུངས་རྒྱུ་མིན་པ་བཀའ་གནང་ཟིན་ཡོད་པ་རེད་ཅེས་ལུང་འདྲེན་གནང་འདུག། གྲོས་ཚོགས་འཐུས་མི་གྷི་རེ་གྷོ་རི་མི་ཁི་སི་དང་གྲོས་ཚོགས་འཐུས་མི་ཁི་རི་སི་མེ་ཐི་བཅས་ཀྱིས་ཁྲིམས་འཆར་འདི་ལ་རྒྱབ་སྐྱོར་ཡོད་པ་གསུང་བ་དང་འབྲེལ་རྒྱ་ནག་གཞུང་གིས་བོད་པའི་སློབ་ཕྲུག་མང་པོ་གཏན་འཇགས་སློབ་གྲྭ་རུ་བཅུག་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་ཉམས་དམས་སུ་གཏོང་བ་དང་མི་རིགས་རྩ་མེད་བཟོ་བའི་སྲིད་ཇུས་ལག་བསྟར་བྱེད་པའི་བྱ་ཐབས་འཛིན་པ་བོད་མིའི་རིགས་རྫས་བསྡུ་ལེན་བྱས་པ་བོད་ནང་དུ་དྲག་གནོན་ཤུགས་ཆེ་བྱས་པའི་རྣམ་པ་ཤུགས་ཆེ་རུ་བཏང་ཡོད་པ་བརྗོད་དེ་སྐྱོན་བརྗོད་གནང། བོད་རྒྱའི་དཀའ་རྙོག་སེལ་ཐབས་དང་འབྲེལ་བའི་རྒྱབ་སྐྱོར་གྱི་ཁྲིམས་འཆར་དེ་རྒྱབ་སྐྱོར་གནང་མ་ཐག་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་དགའ་བསུ་བྱས་འདུག ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ཧི་མ་ཅལ་མངའ་སྡེའི་ཉེན་རྟོག་སྤྱི་ཁྱབ་པ་ལ་མཇལ་ཁ་བསྩལ་ཡོད་སྐད། ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ཕྱི་ཚེས་ཉི་ཤུ་རྩ་དགུ་གི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཧི་མ་ཅལ་མངའ་སྡེའི་ཉེན་རྟོག་སྤྱི་ཁྱབ་པ་སན་ཇེ།

ྋགོང་ས་མཆོག་གིས་མུ་མཐུད་བཀའ་སྩལ་བའི་ནང་རྒྱ་ནག་ནང་འགྱུར་བ་འགྲོ་བཞིན་ཡོད་ན་ཡང་ངས་རང་རྒྱ་གར་ལུང་པའི་ནང་བསྡད་རྒྱུ་ཡིན་ཞེས་དང། རྒྱ་གར་ནི་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་གིས་བྱིན་གྱིས་བརླབས་པའི་གནས་ཁྱད་པར་ཅན་ཞིག་དང་ངས་རང་དཔལ་ལྡན་ནཱ་ལེན་དྲ་གི་ཆོས་བརྒྱུད་ཀྱི་རྗེས་སུ་འཇུག་མཁན་ཞིག་ཡིན་པས་ངས་རང་རྒྱ་གར་ནང་བསྡད་རྒྱུ་གི་འདོད་པ་ཡོད་ཅེས་དང་ལྷག་པར་དུ་རྒྱ་གར་དེ་བཞིན་ཆབ་སྲིད་ཀྱི་ཐོག་ནས་དམངས་གཙོ་གི་རྒྱལ་ཁབ་ཞིག་དང་ཆོས་ཕྱོགས་ཀྱི་ཐོག་ནས་རྒྱ་གར་ནང་ཆོས་ལུགས་ཚང་མ་འཆམ་མཐུན་གྱི་ངང་གནས་བཞིན་ཡོད་པ་དེ་ངོ་མཚར་ཅན་ཞིག་རེད་ཅེས་བཀའ་སྩལ་འདུག། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་གིས་ཁ་ན་ཌ་དང་ཨ་མེ་རི་ཀའི་ནང་གི་གཞུང་འབྲེལ་མཛད་རིམ་ཁག་ལེགས་པར་གྲུབ་པའི་རྗེས་སུ་སི་པེན་གྱི་གྲོང་ཁྱེར་སྦར་སེ་ལོ་ན་ནང་གི་ས་གནས་ཀྱི་བོད་མི་རྣམས་ལ་རེས་གཟའ་ཟླ་བ་སྟེ་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་གསུང་བཤད་གནང་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་གི་ཐོག་ལ་དེ་རིང་གནས་ཚུལ་བཀོད་སྤེལ་བྱས་པ་ལྟར་ན། སྲིད་སྐྱོང་སྤེན་པ་ཚེ་རིང་གིས་ཁ་ན་ཌ་གི་རྒྱལ་ས་ཨོ་ཊ་ཝ་དང། Vancouver། དེ་ནས་ཨ་མི་རི་ཀའི་གྲོང་ཁྱེར་མི་ནེ་སོ་ཊ་གི་ནང་གི་གཞུང་འབྲེལ་མཛད་སྒོ་ཁག་ལེགས་པར་གྲུབ་པའི་རྗེས་སུ་ཡུ་རོབ་ཀྱི་རྒྱལ་ཁབ་སི་པེན་གྱི་ནང་གི་གྲོང་ཁྱེར་ཆེ་ཤོས་སྦར་སེ་ལོ་ན་གི་གནམ་ཐང་ལ་ཕྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་བདུན་གྱི་སྔ་དྲོར་ཕེབས་འབྱོར་བྱུང་བའི་སྐབས་བོད་མི་མང་སྤྱི་འཐུས་ཐུབ་བསྟན་དབང་ཆེན་དང་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་བོད་རིགས་སྤྱི་མཐུན་ཚོགས་པ་གི་ཚོགས་གཙོ་དང་རྒྱུན་ལས་རྣམ་པ་ཆོས་ཚོགས་ཀྱི་འགན་འཛིན་རྣམ་པ་དེ་བཞིན་ས་གནས་ཀྱི་བོད་མི་ཁག་ཅིག་གིས་དགའ་བསུ་བྱས་འདུག་ཉིན་དེའི་ཕྱི་དྲོར་སྦར་སེ་ལོ་ན་གི་བོད་ཁང་གི་ནང་དུ་ས་གནས་ཀྱི་བོད་མི་མང་ཚོགས་དང་མཇལ་འཕྲད་ཀྱིས་གསུང་བཤད་གནང་སྐབས་སྲིད་སྐྱོང་གིས་ཉེ་དུས་ཁ་ན་ཌ་གི་ནང་གཞུང་འབྲེལ་ཕྱོགས་ཕེབས་ཀྱིས་ཁ་ན་ཌ་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་དང་ཚོགས་གཞོན་གཞན་ཡང་བློན་ཆེན་དང་གྲོས་ཚོགས་འཐུས་མི་མི་ཉུང་བ་ཟིག་མཇལ་འཕྲད་བཀའ་མོལ་གནང་ཚུལ་དང་ཕྱི་ཟླ་བཅུ་པ་གི་ནང་ལྷོ་ཨ་མི་རི་ཀའི་རྒྱལ་ཁབ་མེག་སི་ཀོ་དང་ཁོ་ལོམ་བི་ཡ། གྷོ་སི་རི་ཀ་བཅས་རྒྱལ་ཁབ་གསུམ་གི་ནང་བོད་དོན་དྲིལ་བསྒྲགས་དང་འབྲེལ་རྒྱབ་སྐྱོར་ཤུགས་ཆེ་ཐོབ་ཐབས་དང་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཏོན་དུ་ཨ་མེ་རི་ཀའི་གྲོས་ཚོགས་གོང་འོག་གཉིས་སུ་བོད་དོན་ཁྲིམས་འཆར་གསར་པ་གཏན་འབེབས་ཡོང་རྒྱུར་རྒྱབ་སྐྱོར་ཐོབ་རྒྱུ་གི་ཆེད་དུ་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཁག་ཅིག་ལ་མཇལ་འཕྲད་བཀའ་མོལ་གནང་བ ྋགོང་ས་མཆོག་གི་བཀའ་དྲིན་རྗེས་དྲན་དང་བསམ་ཤེས་བྱེད་དགོས་པ་གལ་ཆེན་པོ་ཡིན་པ་བོད་ནང་གི་ཛ་དྲག་ཀྱི་གནས་སྟངས། བོད་ཀྱི་ཆོས་དང་རིག་གཞུང་ཁོར་ཡུག་ཁག་གི་ནུས་བོད་ཀྱི་སྐད་ཡིག་དང་རིག་གཞུང་ལ་དོ་སྣང་ཤུགས་ཆེན་པོ་གནང་དགོས་པ་དང་མི་ཉམས་རྒྱུན་འཛིན་གནང་དགོས་པ་དབུ་མའི་ལམ་གྱི་སྲིད་བྱུས་ངོ་སྤྲོད་སྙིང་བསྡུས་ཤིག་དང་གཞན་ཡང་དང་བླངས་བོད་དོན་ཞུ་གཏུག་གི་ལས་འགུལ་གྱི་ནང་མཉམ་ཞུགས་གནང་དགོས་པའི་སྐོར་གསུངས་པ་དང་དུས་མཚུངས་ཨ་མེ་རི་ཀའི་གྲོས་ཚོགས་སུ་བོད་དོན་ཁྲིམས་འཆར་གསར་བ་གཏན་འབེབས་གནང་རྒྱུ་དང་འབྲེལ་ཡོད་ཀྱི་སྐོར་གསུངས་སྐབས་གལ་ཏེ་ཁྲིམས་འཆར་དེ་གཏན་འབེབས་བྱུང་ཚེ། དེ་མཚུངས་ཀྱི་ཁྲིམས་འཆར་ཁག་ཡོ་རོབ་ཀྱིས་གཙོས་པའི་རྒྱལ་ཁབ་གཞན་ཁག་གི་ནང་ཡང་དེ་དེ་བཞིན་གཏན་འབེབས་ཡོང་རྒྱུ་གི་ཐོག་ལ་འབད་བརྩོན་གནང་རྒྱུ་ཡིན་ལུགས་དང་དེ་བཞིན་བོད་ཁང་གི་འགན་འཛིན་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་བོད་ཁང་དེ་ཉིད་ས་གནས་ཀྱི་བོད་མི་མང་ཚོགས་ཀྱི་ཆེད་དུ་ཚོགས་ཁང་དང་གཟའ་མཇུག་སློབ་གྲྭ་འཚོགས་ས་སོགས་ཀྱི་ཆེད་དུ་མཐུན་འགྱུར་གནང་བར་ལེགས་གསོལ་གྱིས་ཐུགས་རྗེ་ཆེ་ཞུས་འདུག། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། སྨན་པ་བསྟན་པ་ཆོས་འཕེལ་ལགས་ནས་བོད་ཀྱི་སྨན་རྩིས་ཁང་དུ་སྨན་པ་དང། སློབ་སྤྱི་བཅས་མི་ལོ་སུམ་ཅུ་ལྷག་གནང་སྟེ། འདི་ལོར་བགྲེས་ཡོལ་དུ་ཕེབས་པའི་ལོ་རྒྱུས་ཀྱི་སྐོར་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ། སྨན་རམས་པ་བསྟན་པ་ཆོས་འཕེལ་ལགས་བོད་ནས་རྒྱ་གར་ནང་སྐྱབས་བཅོལ་དུ་ཕེབས་ཏེ་བོད་ཀྱི་སྨན་རྩིས་ཁང་ལ་འཛུལ་ཞུགས་ཀྱིས་བོད་སྨན་གསོ་རིག་སློབ་གཉེར་གྱིས་སྨན་པ་དཀའ་བཅུ་པ་དང་སྨན་རམས་པ་འབྲིང་བ་སོགས་ཐོན་པ་བརྒྱུད། སྨན་རྩིས་ཁང་གི་སྨན་པ་དང་སློབ་སྤྱི་བཅས་ལོ་ངོ་སུམ་ཅུ་ལྷག་གི་རིང་གནང་སྟེ། འདི་ལོར་སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོར་བགྲེས་ཡོལ་གྱིས་བཞུགས་སྒར་རྡ་རམ་ས་ལར་ལྷོད་བཞུགས་གནང་བཞིན་པ་དང། ཁོང་བོད་ཀྱི་རྒྱལ་ས་ལྷ་སར་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ཀྱི་ལོར་འཁྲུངས་ཏེ། ལྷ་ས་གི་ནང་སན་ཞོ་གཞུང་བཙུགས་སློབ་གྲྭ་ལ་སྐྱོད་པ་དང། ཆབ་མདོ་འཕགས་པ་ལྷ་རིན་པོ་ཆེ་གི་ཡོངས་འཛིན་གྱི་མདུན་ནས་བོད་ཀྱི་རིག་གཞུང་ལ་སྦྱང་བ་གང་འཚམ་གནང་ཐུབ་པ་མ་གཏོགས་སློབ་སྦྱོང་གི་གོ་སྐབས་ཡག་པོ་ཐོབ་མེད་ནའང། གོང་ས་མཆོག་གི་སྐུ་ཚབ་རྣམ་པ་གཟིགས་སྐོར་དུ་ཕེབས་པ་དང་འབྲེལ་ཁོང་གི་ཡབ་ཀྱི་ཕྱག་བྲིས་ཤིག་རྒྱ་གར་ནས་འབྱོར་ཏེ། རྒྱ་གཞུང་གི་ཆོག་མཆན་ཡི་གེ་བླངས་ནས་རྒྱ་གར་ནང་འབྱོར་ཐུབ་པ་དེས། ཁོང་གིས་མི་ལུས་གསར་པ་བླངས་པ་ལྟ་བུ་གི་མི་ཚེ་ལ་འགྱུར་ལྡོག་ཆེན་པོ་ཕྱིན་པ་གི་སྐོར་རེད་འགྲེལ་བརྗོད་གནང་གི་འདུག། དེ་འདྲ་བྱེད་དུས་ད་ང་ཚོ་སླེབས་དུས་ཀྱི་འབད་མིའི་མི་ཚེ་འཁོར་འབད་ཅིག་བྱེད་ཅིག་ཆགས་སོང། ད་བྱེད་སྟངས་འདི་གི་འདྲ་བྱེད་རེ་བཟོ་དུས་ད་མགོ་བདེ། རྒྱ་གར་བྲོས་ཀྱི་ཅིག

ཁོང་གི་ཁྱིམ་རྒྱུད་དེར་སྨན་པ་མང་པོ་འཁྲུངས་མྱོང་བ་གི་ཉེ་རྒྱུད་ཡིན་པར་བརྟེན། སྐུའི་གཅུང་པོ་ཞིང་གཤེགས་བློ་བཟང་བསམ་གཏན་ལགས་ནས་ལམ་སྟོན་ཕེབས་པ་བཞིན། བོད་ཀྱི་སྨན་རྩིས་ཁང་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ཀྱི་བར་དུ་སློབ་གཉེར་གྱིས་སྨན་རམས་པ་ཐོན་ཏེ། སྨན་པ་དང་སློབ་སྤྱི་གཞོན་པ། སློབ་སྤྱི་རྒན་པ་བཅས་ལོ་ངོ་སུམ་ཅུ་ལྷག་གི་རིང་གནང་བར་ཕྱིར་མིག་གཟིགས་སྐབས་བལྟ་ས་ལ་སྨིན་དགོས་བ་གི་བཀའ་ཕེབས་པ་བཞིན། གོང་ས་མཆོག་གི་བཀའ་དང་མ་འགལ་བ་གི་སྤོབས་པ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ངས་ང་རང་གི་ལྟ་བ་རག་སྟེ

སློབ་ཁྲིད་ཀྱི་ས་བཅད་བགོ་སྟངས་གསར་དུ་བསྒྲིགས་པ་དང། རྒྱ་གར་གྱི་འབྲས་ལྗོངས་དང་ལ་དྭགས་མོན་སོགས་སུ་གསོ་རིག་སྨན་ཁང་དང་སློབ་གྲྭ་སོགས་འཛུགས་པར་མཐུན་འགྱུར་ལམ་སྟོན་རྒྱ་ཆེར་གནང་མྱོང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།
ཝུའུ་མ་མ་ཅན་དེས་མཁན་པོ་འཇའ་ཁུ་ལ་བསྟན་འཛིན་དང།

རྒྱབ་སྐྱོར་གནང་ཕྱོགས་ཀྱི་རེ་སྐུལ་ཞུས་པ་བཞིན་སྤྱི་ཁྱབ་དྲུང་ཆེ་མཆོག་ནས་བོད་མི་ཚོ་ལ་རྒྱབ་སྐྱོར་ཡོད་པའི་རྣམ་འགྱུར་བསྟན་ཡོད་སྐད། གཤམ་ནས། སྟག་ལྷ་རྒྱལ་གྱིས་རྒྱང་སྲིང་ཞུས་པའི་གསར་འགྱུར་དཔྱད་གཏམ་འདི་ག་གསན་རོགས་ཞུ།
ད་ལོའི་ཟླ་བཅུ་གཅིག་པར་རྒྱ་ནག་གཞུང་གིས།

བོད་རང་སྐྱོང་ལྗོངས་ད་ཡིན་ན་ཡང་ཐ་ན་ད་བོད་རང་སྐྱོང་ལྗོངས་མ་ཡིན་པའི་བོད་ཀྱི་ས་ཁུལ་དེ་ཚོ་ལ་བོད་རིགས་དང་འབྲེལ་བའི་གཞུང་ཞབས་དེ་དེའི་སྒང་ལ་དེའི་ཆ་རྐྱེན་དེ་བཏོན་ཡོད་ཡ་དང་ད་ལྷག་པར་དུ་ཉེ་བའི་ལོ་ཁ་ཤས་ནང་ལོགས་ལ་ཆ་རྐྱེན་དེ་ཤུགས་ཆེ་རུ་འགྲོ་གི་ཡོད་ཡ་དེ་གསལ་བོ་འདྲ་བོ་ཅིག་རེད་ད་རྒྱ་ནག་གཞུང་གི་དམིགས་ཡུལ་ག་རེ་རེད་ཟེར་ན་ཨ་ནི་ད་བོད་ཀྱི་མི་རབས་གསར་བ་རྒྱ་ནག་གཞུང་ལ་ལས་ཀ་བྱེད་མཁན་དེ་ཚོ་དང་ཨ་ནི་ད་བཙན་བྱོལ་གྱི་སྒྲིག་འཛུགས་དང་ཨ་ནི་རྒྱལ་བ་རིན་པོ་ཆེ་དང་བར་ཐག་གསལ་བོ་བཟོ་དགོས་ཡ། ད་ངོ་མ་ནས་ཆ་རྐྱེན་དེ་བཏོན་བསྡད་ཡོད་རེད། མགོ་གཉིས་མ་བྱེད་མ་ཆོག་ཡ་དེ་ད་ཁོ་ཚོས་ལྷག་པར་དུ་ཞི་ཅིན་ཕིང་གི་སྐབས་སུ་ཞི་ཅིན་ཕིང་གིས་དངོས་སུ་དེ་འདྲ་གི་གཏམ་བཤད་དེ་ཚོ་གནང་ན་འདུག་བ། ལྷག་པར་དུ་ཏང་ཡོན་ཅིག་ཡིན་ན་དེ་འདྲ་མགོ་གཉིས་མ་བྱེད་མ་ཆོག་ཡ་དང་ཨ་ནི་མགོ་གཉིས་མ་དེ་ཚོ་རྩ་མེད་བཟོ་དགོས་ཡ་ལས་འགུལ་ཞིག་སྤེལ་བསྡད་ཡོད་རེད་དེ་དེའི་སྒང་ལ། ད་དེ་འདྲ་གི་གནས་སྐབས་ཅིག་ནས་ཨ་ནི་བོད་གི་སློབ་གྲྭ་ཆེན་མོ་ནས་མཐར་ཕྱིན་མཁན་དེ་ཚོ་ཨ་ནི་གཞུང་ཞབས་གི་ནང་བསྡུ་ཡ་གི་སྐབས་སུ་ཨ་ནི་དེ་འདྲ་ཆ་རྐྱེན་བཏོན་ཡ་དེ་ད་རྒྱུན་ལྡན་འདྲ་བོ་ཅིག་རེད། དེ་བཞིན་དུ་བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པདྨ་རྒྱལ་ལགས་ཀྱིས་ཀྱང་རྒྱ་ནག་གཞུང་གིས་སྲིད་གཞུང་གི་ལས་ཀ་དང་གོ་སྐབས་བེད་སྤྱད་ནས་བོད་ནང་གི་མི་སྒེར་བའི་དད་མོས་དང་རང་དབང་རྡོག་རོལ་བཏང་བ་དང་མི་སྒེར་གྱི་འཚོ་གནས་སོགས་ལ་སྟངས་འཛིན་བཀག་སྡོམ་བྱེད་ཀྱི་ཡོད་ཅེས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ངོ། གོང་ཞུས་གཞིས་ཀ་རྩེའི་ལས་ཀའི་ས་དམིགས་དེ་ནི་ཉིས་སྟོང་བཅུ་གསུམ་ལོའི་བོད་རང་སྐྱོང་ལྗོངས་ཀྱི་སློབ་ཆེན་མཐར་ཕྱིན་སློབ་མར་དམིགས་བ་ཞིག་ཡིན་ཚུལ་བཀོད་འདུག། བརྡ་ཐོ་དེའི་དོན་ཚན་དང་པོ་ལས་ཀ་བའི་ཐོ་འགོད་ཆ་རྐྱེན་ཞེས་པའི་ནང་དུ་དམར་ཤོག་ཚོགས་པའི་བསམ་བློ་དང་ཆབ་སྲིད་ལ་དགའ་མོས་ཡོད་པ་དང་ཆབ་སྲིད་ཀྱི་གོ་རྟོགས་མཐོ་བོ་དང་གུང་ཁྲན་ཏང་གི་སྒྲིག་ཁྲིམས་ལ་བརྩི་བཀུར་བྱེད་དགོས་པ་ལས་ཆབ་སྲིད་ཀྱི་ལངས་ཕྱོགས་བརྟན་པོ་མེད་པ་དང་ཕུགས་བསམ་དང་ཡིད་ཆེས་མེད་པའི་མི། མེས་རྒྱལ་གཅིག་གྱུར་དང་མི་རིགས་མཐུན་སྒྲིལ་ལ་སྲུང་སྐྱོབ་མི་བྱེད་མཁན། ཏཱ་ལའི་བླ་མར་སྐྱོན་བརྗོད་དང་ཁ་བྲལ་བར་ངོ་རྒོལ་བྱེད་དགོས་པ། ངོ་གཉིས་མ་བྱས་ཏེ་ཁ་བྲལ་བའི་ལས་འགུལ་ལ་དངོས་ཤུགས་བརྒྱུད་གསུམ་ནས་ངན་འབྲེལ་བྱེད་མཁན་ཚོས་ཐོ་འགོད་མི་ཆོག་ཅེས་ཁ་གསལ་དོན་གསལ་གྱིས་བཀོད་ཡོད་པ་རེད། ཡིན་ན་ཡང་བོད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་རྒྱ་ནག་གིས་ད་བར་དུ་བོད་ཁུལ་དུ་སྲིད་ཇུས་འདྲ་མིན་སྣ་ཚོགས་ཤིག་གཏན་འབེབས་དང་ལག་བསྟར་བྱས་ནས་དམ་བསྒྲགས་བྱས་ཡོད་ཀྱང་བོད་མི་དང་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་བར་གྱི་དམ་ཚིག་གཅོད་ཐུབ་མེད་པ་བཞིན་དུ་མ་འོངས་པར་ཡང་གཅོད་ཐུབ་ཀྱི་མ་རེད་ཟེར་ཅེས་བརྗོད་པས་སོང། ད་འདས་པའི་ལོ་བདུན་ཅུ་ལ་ཉེ་བའི་དུས་ཡུན་དེའི་ནང་ལོགས་ནས་ད་ལས་འགུལ་རབས་དང་རིམ་པ་དང་ཨ་དེ་འདྲ་གི་ད་ཅིག་ཁ་བྲལ་ལ་ངོ་རྒོལ་བྱེད་དགོས་ཡ་དང་ད་རྒྱལ་བ་རིན་པོ་ཆེ་ལ་ངོ་རྒོལ་བྱེད་དགོས་ཡ་དེ་འདྲ་ལས་འགུལ་མང་པོ་ཅིག་སྤེལ་བསྡད་རེད་དེ་ཨ་ནི་ད་ལྟ་ཡང་གནས་སྟངས་ག་འདྲ་ཅིག་ཆགས་ཡོད་པ་ད་ལྟ་ཡང་མུ་མཐུད་དུ་དེ་འདྲ་གི་ཆ་རྐྱེན་འདོན་གི་ཡོད་ཡ་དེའི་གི་བོད་ཀྱི་མི་རིགས་ཟེར་བ་ལ་ནི་ཤུགས་རྐྱེན་ཐེབས་ཀྱི་མེད་ཡ་དང་ནི་བོད་ཀྱི་མི་རིགས་ཟེར་བ་དེ་ཚོས་མུ་མཐུད་དུ་རང་གི་རྒྱལ་ཁབ་དང་རང་གི་མི་རིགས་རང་གི་བླ་མ་ལ་སོགས་པ་ཡིད་ཆེས་དང་ནི་ལྷག་བསམ་རྣམ་དག་ཡིན་པ་དེས་རྒྱབ་ལྗོངས་འདྲ་བོ་ཆགས་བསྡད་ཡོད་རེད་བསམ་གི་འདུག་དེ་འདྲ་ཡོད་ཙང་ནི་རྒྱ་ནག་གཞུང་གིས་ད་མ་ནི་དྲང་གྲགས་ཆེ་དེ་འདྲ་ཆ་རྐྱེན་བཏོན་བསྡད་ཡོད་རེད་ད་དེ་འདྲ་གི་ཆ་རྐྱེན་དེ། གཞུང་སའི་ནང་བསྡད་ཡ་དེ་འདྲ་གཅིག་པུ་མ་རེད་བོད་པ་དང་འབྲེལ་བའི་ལས་གཞི་ག་འདྲ་ཅིག་ཡིན་ན་དེ་ཚོ་ལ་ནི་ཆ་རྐྱེན་དེ་བཏོན་བསྡད་དེ་གསལ་པོ་རེད་ད་དཔེར་མཚོན་ན། ད་ལྟ་བོད་ནང་ལ་དྲ་ཕྱི་བཞུགས་ཡོད་ཡ་གི་ཅིག་ཁོ་རང་ཚོ་གི་རྣམ་གྲངས་ཟེར་ཡ་དང། དེའི་གི་ཆ་རྐྱེན་ནང་ལོགས་ལ་ཡང་དེ་འདྲ་གི་ད་མང་པོ་ཅིག་བཏོན་བསྡད་ཡོད་རེད་ད་འདི། ཞི་ཅིན་ཕིང་གི་དབང་སྒྱུར་འོག་ནས་རྒྱུན་ལྡན་འདྲ་བོ་ཅིག་ཆགས་བསྡད་ཡོད་ཡ་མ་གཏོགས་ཅིག་ད་ལྟ་ལས་འགུལ་གསར་པ་ཅིག་ཡིན་པ་དེ་འདྲ་མཐོང་གི་མི་འདུག་ལ།
ཡང་དེ་བཞིན་དུ་པདྨ་རྒྱལ་ལགས་ཀྱིས་ཀྱང་རྒྱ་ནག་གཞུང་གིས་བོད་མི་ཚོར་གོང་ས་མཆོག་ལ་དད་མོས་བྱེད་མི་ཆོག་པའི་ཐབས་ཤེས་སྣ་ཚོགས་བཀོལ་ཡོད་ན་ཡང་ད་བར་དུ་གྲུབ་འབྲས་གང་ཡང་བྱུང་མེད་ཚུལ་འགྲེལ་བརྗོད་གནང་འདུག་ནམ་རྒྱུན་བོད་ནང་གི་གཞུང་ཞབས་ས་མིག་ཁག་ཏུ་རྒྱ་རིགས་དང་བོད་རིགས་གཉིས་ཀས་ཡིག་རྒྱུགས་གཏོང་ཆོག་གི་ཡོད་སྟབས་རྒྱ་རིགས་མི་འབོར་མང་བ་དང་རྒྱུགས་ཤོག་རྒྱ་ཡིག་ཡིན་པའི་རྒྱུ་མཚན་གྱིས་ཡིག་རྒྱུགས་གཏོང་མཁན་བོད་མི་མང་བོ་ཞིག་ལ་དཀའ་ངལ་འཕྲད་བཞིན་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉེར་གཅིག་ལོར་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་ཉིན་བོད་རང་སྐྱོང་ལྗོངས་ཟེར་བས་མི་མང་གི་ངོས་ནས་སྲིད་གཞུང་ལ་བསམ་འཆར་བསྡུ་རུབ་བྱས་པ་ཞིག་བསྒྲགས་ཡོད་པ་ལྟར་ན་བསམ་འཆར་བརྒྱ་ཆ་གི་བརྒྱད་ཅུ་ལྷག་སློབ་ཆེན་མཐར་ཕྱིན་རྗེས་ལས་ཀ་མི་རག་པའི་གནད་དོན་ཡིན་འདུག་སྤྱིར་བཏང་གཞིས་ཀ་རྩེ་ཙམ་མིན་པར་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སློབ་ཆེན་སློབ་ཐོན་པ་ཚོ་གཞུང་ཞབས་ལས་བྱེད་དུ་ཡིག་རྒྱུགས་གཏོང་ཕྱོགས་ཀྱི་བརྡ་ཐོ་དོན་ཚན་ཆེ་ཁག་བཅུ་བཏང་བའི་ནང་དུ་ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཞུང་གི་ཆབ་སྲིད་ལངས་ཕྱོགས་བརྩི་སྲུང་བྱེད་དགོས་པའི་ཆ་རྐྱེན་བཏོན་ཡོད་པ་དང། ཡང་དེ་བཞིན་དུ་ད་ལོའི་སྤྱི་ཟླ་དྲུག་པར་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང་ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ཀྱིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སློབ་ཆེན་མཐར་ཕྱིན་སློབ་མའི་ལས་ཞུགས་བརྡ་ཁྱབ་དང་གོ་འཇོ་རྫོང་བོད་སྨན་ཁང་གི་ལས་བྱེད་བསྡུ་ལེན་གྱི་བརྡ་ཐོའི་ནང་དུ་ལས་ཞུགས་མཁན་ཚོས་ཁ་བྲལ་ལ་ངོ་རྒོལ་དང་གོང་ས་མཆོག་ལ་སྐྱོན་བརྗོད་བྱེད་དགོས་པའི་ཆ་རྐྱེན་བཏོན་ཡོད་པ་རེད།

ཐོབ་ཐང་བརྩོན་ལེན་བྱ་རྒྱུ་གི་ཆེད་དུ་ངོ་རྒོལ་སྐད་འབོད་བྱེད་པ་ལ་སོགས་པའི་ཉེར་ལེན་གྱིས་བཙོན་དུ་ཚུད་པ་དང། ཡང་ན་དེ་འདྲ་གི་རྐྱེན་གྱིས་བོད་ནང་དུ་འདུག་མ་ཐུབ་པའི་གནས་སྟངས་ཀྱི་འོག་ཏུ་བཙན་བྱོལ་དུ་སླེབས་པ་རྣམས་ལ་དམིགས་བསལ་བྱས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་ལོ་མཇུག་ཙམ་ཞིག་ནས་ཆབ་སྲིད་བཙོན་པ་གི་མིང་ཐོག་ནས་ཆབ་སྲིད་བཙོན་ཟུར་དང་དེ་དག་གི་ནང་མི། དེ་བཞིན་འབྲེལ་ཡོད་འབྲེལ་ཆགས་དང་བཅས་པ་རིམ་གྱིས་ཨོ་སི་ཏྲེ་ལི་ཡ་གི་ནང་ལེན་རྒྱུ་གི་ལས་གཞི་ཞིག་འགོ་འཛུགས་གནང་བ་རེད། དེས་ན་ལས་གཞི་འདི་དང་ཐོག་སུ་ཞིག་གིས་གྲོས་འགོ་བཏོན་པ་དང་དེ་ནས་བོད་པ་རྣམས Australia ལ་སླེབས་ནོ་གི་རྗེས་ནས་ཚོགས་སྡེ་སུ་འདྲ་ཟིག་གིས་འགན་དང་ལེན་བྱས་པ། དེ་བཞིན་དུ་དགོས་ངེས་ཀྱི་མཐུན་རྐྱེན་སྦྱོར་སྤྲོད་བྱས་པ་ལ་སོགས་པའི་སྔ་རྗེས་ཀྱི་གནས་ཚུལ་བྱུང་རིམ་ཁག་གི་ཐད་ལ་ཉིས་སྟོང་ང་བརྒྱད་ཀྱི་ལོ་ནས་ཡུལ་དེའི་ནང་གནས་བཞུགས་བསྟན་འཛིན་ཆོས་རྒྱལ་ལགས་སུ་གླེང་མོལ་བྱ་གི་ཡོད། དེ་རིང་གི་ལེ་ཚན་འདིའི་ཐོག་ཆེད་མངགས་གླེང་མོལ་བྱ་རྒྱུ་གི་གོ་སྐབས་གནང་བ་དེ་ངས་ཁྱོད་ཐུགས་རྗེ་ཆེ་ཞུ་གི་ཡོད། ད་བོད་པ་ཚོ Australia ནང་ལ་ལེན་རྒྱུ་གི་གྲོས་འགོ་འདོན་མཁན་དེ་གི་མི་སྣ་གཙོ་བོ་དུ་བྱས་ནས་སུ་ཞིག་གིས་གྲོས་འགོ་བཏོན་ནི་རེད། ད་བྱེད་སྟངས་འདི། ད་ག་ལ་བར་ཨོ་སི་ཀྲི་ལི་ཡ་གི་ནང་བོད་པ་འཐེན་ཡག་དེ་སྐྱབས་མགོན་རིན་པོ་ཆེའི་གི་དགོངས་ཚུལ་གྱིས་སྐབས་དེའི་ག་མི་སྣ་གལ་ཆེན་ཟིག་ད་ཨོ་སི་ཀྲི་ལི་ཡ་གི་གཞུང་འཛིན་ཚོགས་པ་གི་ནང་ག་ཡང་ཡིན་པ་གང་ཞིག་ལ་ཨེ་མི་གི་རེ་ཤོན་གི་བློན་ཆེན་ཟིག་ན་ཅིག་ནར་ས་ད་མིང་ག་རེ་ལེ་བལ་ཅིག་ད་མིང་མགོ་མ་དེ་ངས་དྲན་གི་མི་འདུག་ཅིག་ར་འཕྲིན་ལྷ་ཅིག་རེད་ར་འཕྲང་འདྲ་བོ་ཅིག་ར་འཕྲིན་འདྲ་བོ་ཅིག་དྭགས་པོ་ལགས་གི་སྐབས་ལ་མི་དེ་ད་གྲོས་ཚོགས་ནང་ནས། གྲོས་ཚོགས་ནང་དུ་ད་ཕྱག་ལས་གནང་ནས་ལོ་བཞི་བཅུ་འཁོར་བའི་མཛད་སྒོ་དེ་ཚོགས་རེད་ས་མཛད་སྒོ་དེ་ལ་ད་སྐུ་ཚབ་དོན་གཅོད་དྭགས་པོ་བསོད་ནམས་ནོར་བུ་ལགས་ཡིན་པའི་སྐབས་རེད་དྭགས་པོ་ལགས་དང་འདི་ནས་ང་ཚོ་གི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་མགོ་བཙག་ནི་རྒན་ལགས་ཁོ་ཚོ་དེ་འགྲོ་འགྲོ་བ་ཡིན་ཟེར་ནས་ད་ནི་རྒན་ལགས་ཀྱིས་ན་དེ་སྐོར་ཤེས་གི་འདུག་ར་ད་མྱི་དེ་མིང་ར་ད་ཚང་མ་ང་བཤད་སོང་ད་བཤད་མྱོང་བ་ར་ད་ཡིན་ན་ཡང་བརྗེད་སོང་ཟེར་ད་མི་དེ་མིང།

ད་ལྟའི་ཁོ་གི་ཨང་ཀི་རུ་ཁུ་སྟེ two zero two ཡིན་ན་ཅིག་ཟེར་གོ་ཀི། ད་ལྟ་ཨ་ཟུག་ཅིག་ཉམ་ཐག་ར་རོགས་སྐྱོར་དང་འགྲོ་བ་མིའི་བདེ་སྡུག་འོ་འདི་འདྲ་ཞིག་གི་དེ་ལ་བརྟེན་ནས་ད་བླངས་རྒྱུ་ཡིན་གོ་ཀ། འོ་དེ་འདྲ་ཞིག་རེད་ད་ཡིན་པ། འདི་ཚེ་རི་ལྷས་ཡོང་དེ་ཡོད་མ་རེད་ད་ཡིན་ན་ར་ང་ཟུག་ངོ་ནི། བོད་མི་སྒྲིག་འཛུགས་གི་དེ་ཧ་ར་སྐོར་བཞག་དེ་ཙམ་པ་ད་དེ་ལ་ཅིག་འགྲིག་གི་འདུག་འགྲིག་གི་མི་འདུག་ཟེར་ནི། གསར་འབྱོར་བའི་ནང་ན་ཡོད་གོ་ཡོད་མ་རེད་ད། ཨ་ནེ་རྒྱ་གར་ནི་དེ་སྔོན་ན་ཡང་སྐྱེས་དེ་རྒྱུ་དུ་ཚོད་རིག་ལ་ར་ཅི་ཆག་གི་མི་དུ་ཚོ་ར་ད་དེ་བསམ་ཚུལ་ཅི་ག་བཤད་ཀོ་མ་རྟ་ཨི་ཤང་ཚང་པ་དེ་མཐོང་གི་ཡོད་པ་ར།
རེད་ད་བོད་པ་ཚོ Australia ནང་ཡོང་གི་ན་ཅི་སྐོར་ཁག་སྐོར་ཁག་ལས་ཧ་ར་ཐག་རྒྱན་འཕངས་ངེ་ཐག་འཇོག་གོ་ག་ཅི་ཡོང་སྟངས་ཅི་གི་ནང་ཉི་ཆི་མོ་ཟིག་ཡོད་ན་རེད་ཡང་ན་ཅི་དེ་ཡོང་སྟངས་ད་ཆི་མོ་ཟིག་ཡོད་ན་དེ་སྐོར་ཤི་ཁོ་ཏྲ་ནམ་ཚོད་ཅིག་མང་ང་བླངས་ཟིག་ཡོད་ལོ་གང་ནས་འདི་མོ་ཟིག་གི་བར་ར་མང་ང་བླངས་ཟིག་ཡོད་དེ་སྐོར་ང་ངོ་སྤྲོད་ཟིག་བྱོས་ར།
ད་སྔོན་མ་མི་བཅུ་དེ་ནི་ད་མི་ད་ལྔ་བཅུ་ཅན་གཅིག་ར་ཡོང་ས་རེད་ཐོག་མ་གཅིག་ད་དེ་འདྲ་དེ་འདྲ་ཅིག་ཡོང་རེད་ད་འདྲ་མི་སྣ་ཚོགས་ཅིག་ཡོང་རེད། ཉིས་སྟོང་བཅོ་ལྔ་ལོ་ཡིན་པ་ཡོད་དྭགས་པོ་ལགས་སྐབས་དེ་ལ་དེ་དུས་ང་རྒྱུན་ལས་ནང་ན་ཡོད་སྐབས་དེ་ནི། དྭགས་པོ་ལགས་ར་ནི་སྐུ་སྒེར་དྲུང་ཆེ་འཆི་མེད་རིག་འཛིན་གོང་ས་ང་ཡོང་བས་ཁོ་གཉིས་སླེབས་སོང་འཆི་མེད་རིག་འཛིན་ལགས་ཀྱིས་ཁོ་འདི་ཡོང་དགོས་ཡ་གི་རྒྱུ་མཚན། སྐབས་སྔོན་མ་གོང་ས་འདི་ཟིག་ག་ནི་གོང་ས་མཆོག་གིས་ཁྱོད་བོད་པ་དེ་གས་ཅིག་ཐིག་རེད་ཟེར་གྱི་འདུག་ཅིག་ད་རེས།

སྔོན་མ་ཡིན་ན་ད་གནམ་ཐང་ནས་ལེན་ཡག་ཁང་པ་བཙལ་ཡག་དེ་གི་ད་ད་དངུལ་ཁང་གི་དུ་མ་དེ་བཟོ་ཡག་ཨ་ནི་སློབ་གྲྭ་ཡང་འགྲོ་དགོས་ན་ད་དེ་གི་ཞབས་ཞུ་གི་རིམ་པ་ཅིག་ཡོད་རེད་བ། དེ་དོན་གཅོད་ལས་ཁུངས་ནས་ཁས་ལེན་གྱི་ཡོད་ས་རེད་སྔོན་མ་ཡིན་ན། དེ་ཁས་ལེན་བྱས་ཡོང་དུས་བར་དུ་དེ་ལ་ད་དེ་འདྲའི་རོགས་པ་བྱེད་མཁན་གི་ཚོགས་པ་འདྲ་མི་འདྲ་ཡོད་རེད། དེ་འདྲའི་ཚོགས་པ་ཟིག་གི་ད་རོགས་པ་བྱས་ཡོང་དུས་ཁོ་ཟིག་པའི་ཁྲག་ཁྲག་འདྲ་བོ་བྱས་སོང་དེ་ད་དེའི་ཐོག་དེ་དེ་རོགས་དངོས་ཀྱི་རོགས་པ་བྱེད་མཁན་གྱི་ཐོག་ཕ་ཡིག་ཡ་འདྲ་བོ་ཚིག་དེ་མང་ཡིན་ས་རེད། རོགས་པ་བྱེད་མཁན་དེ་ཚོ་ག་ད་ག་རེ་ལབ་དགོས་རེད་ན་རོགས་པ་བྱེད་ཡོང་དྲན་ན་གཞུང་ལ་འགྲོ་གྲོན་གྱི་སྲེག་ཤུན་སྦ་རྒྱ་ཅི་ཞིག་གི་བོར་བ་དང། སྔོན་རྩིས་བྱེད་གི་ཡོད་པ་དང་ང་ཚོ་ཡིན་ན་སྔོན་རྩིས་ལ་གུ་དོག་སྔོན་རྩིས་བཀའ་ཁྲོལ་བྱས་ཨ་ནི་སྔོན་རྩིས་ད་ར་བྱས་དེ་ཡང་དེ་ད་འགྲོ་སོང་དེ་དེ་ཆེན་པོ་ཆགས་ཡོང་དགོས་ས་རེད། དེ་སྐུ་ཚབ་དོན་གཅོད་ལས་ཁུངས་བ་ཡི་གེ་གཅིག

ཚེ་འོད་དཔག་གང་ལ་གང་འཚམས་ཟིག་ལྷའི་བུ་ནུ་ག་སྐྱེ་འགས་ཅི་ཡིན་ན་ཕན་ཚུན་ལ་རོགས་བྱེད་རྒྱུ། གཅིག་གིས་གཅིག་ལ་རོགས་ཡིན་རྒྱུ་ཡང་འདུག་ས་དེར་སོ་སོའི་ཚ་དང་མོ་ག་ནས་བཏང་བྱུང་ཡང་ནོར་དཀྱིལ་སྐོར་ངོ་སྤྲོད་ཟིག་ཤེས་ར།
དེ་སོང་ནས་ང་ཚོ་རྒྱུན་ལས་ཀྱི་ངོ་ནས་ད་ག་རེ་ཞུས་པ་རེད་ཟེར་ན་ཐབས་ཤེས་འགྲོ་གར་བཙལ་རེད་ལབ་ན། ད་བོད་པ་མང་པོ་བྱུང་དེ་ལྟས་ད་སི་ནས་བཟོས་ན་འབྲི་བ་ཡི་ལྟ་བྱས་ན་མི་ཚང་ད་ཕལ་ཆེར་ཉིས་བརྒྱ་ལྷག་གི་རེད།

མི་ཁ་ཤས་བཏང་བ་ཡིན་ན་ལེན་གི་ཡིན་ད་ཡིན་ན་ཡང་ཡོང་མཁན་དེ་གའི་འདི་འདྲ་གི་ངོ་ཤེས་པ་དང་གནས་བབ་ཀྱི་ཐོག་ནས་འདི་འདྲ་ཟེར་དུ་སོ་སོ་སོ་སོ་གི་བསྡད་ས་གི་གནས་ཚང་ཟིག་ཁང་པ་རག་རག་བར་དུ་སོ་སོའི་སྒེར་ངོས་ནས་གཡར་ཐུབ་པ་ཡིན་ན་ཡག་པོ་འདུག་ད་སྐད་ཆ་དེ་བཤད་པ་རེད། རེད་རེད་ད་དེ་ཚོའི་མི་ང་ཚོ་མེད་ཀ་དེ་རིང་ཞལ་མཚམས་འདི་ནས་འཇོག་དགོས་དང་ད་ལེ་ཚན་འདི་ལ་ཕེབས་པར་འོ་བརྒྱལ་བཀའ་དྲིན་ཆེ་ཞུ་གི་ཡོད། ཨ་མེ་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ནང་བོད་རྒྱའི་དཀའ་རྙོག་སེལ་བར་སྐུལ་འདེད་གཏོང་བའི་ཁྲིམས་འཆར་ཨང་ལྔ་བརྒྱ་ར་སུམ་ཅུ་སོ་གསུམ་ལ་རྒྱབ་སྐྱོར་གནང་འདུག་གོང་ས་རྒྱལ་བ་རིན་པོ་ཆེ་ཡིས་ཧི་མ་ཅལ་མངའ་སྡེ་གི་ཉེན་རྟོག་སྤྱི་ཁྱབ་པ་ལ་མཇལ་ཁ་སྩལ་ཡོད་སྐད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་གིས་ཁ་ན་ཌ་དང་ཨ་མེ་རི་ཀའི་ནང་གི་གཞུང་འབྲེལ་ཁག་ལེགས་པར་གྲུབ་པའི་རྗེས་སྤེན་གྱི་གྲོང་ཁྱེར་སྦར་སེ་ལོ་ན་གི་ནང་གི་ས་གནས་ཀྱི་བོད་མི་རྣམས་ལ་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་གསུང་བཤད་གནང་ཡོད་སྐད།